གཉིས་པ་ནི་དེ་ལ་ཅི་རིགས་མ་དམིགས་པའི་རྟགས་འཇུག་དུས། འཇུག་པའི་ཚུལ། རྟགས་བཀོད་བཀོད་ལུགས་བཀོད་སྟངས་བཀོད་པའི་དུས་ཚོད། རྟགས་ལ། མ་དམིགས་པའི་རྟགས་ལ་དབྱེ་བ་གྲངས་ངེས་གཟུགས་དེ་འདྲའི་རེད་བྱས། དགག་པ་བྱེད་པའི་ཚེ་དགག་གཞི་ཕྱི་རྒོལ་གྱི་མངོན་སུམ་ལ་སྣང་དུ་རུང་བ་གཅིག་དང་མི་རུང་བ་གཉིས་སུ་ཐག་ཆོད་པ་རེད་བྱས་པ་རེད་ད།

མི་སྲིད་ངེས་པར་དུ་རྗེས་དཔག་གིས་སྒྲུབ་དགོས་རེད་བྱས་ཡོད་རེད། རྗེས་དཔག་གིས་སྒྲུབ་ད་སྒྲུབ་པ་རེད་ཡིན་ན་ཡང་ངེས་པར་དུ། དཔེར་ན། བུམ་པ་ཚད་མས་མ་དམིགས་ས་ཕྱོགས་ས་ཆ་ཞིག་དང་བུམ་པ་ཚད་མས་མ་དམིགས་ས་ཕྱོགས་སྟེང་དུ་བུམ་པ་མེད་དེ་བུམ་པ་ཚད་མས་མ་དམིགས་པའི་རྟགས་ཤིག་བཀོད་པ་ར་བ་མི་གཅིག་ལ་བཀོད་པ་རེད་མ་གཏོགས་བུམ་པ་ཚད་མས་མ་དམིགས་ས་ཕྱོགས་སུ་བུམ་པ་མེད་པར་རྟོགས་པར་བྱེད་པ་ལ་ཡིན་གཅིག་མིན་གཅིག་གི་རྟགས་ཤིག་ལ་བརྟེན་ནས་རྟོགས་དགོས་རེད། ཡོད་མ་ར་བ་དགག་གཞི་ཆོས་ཅན་ཁོ་བལྟས་ཏེ་མིག་ཧྲིག་ཧྲིག་བྱས་ཏེ་གཟབ་གཟབ་ཅིག་བལྟས་ན་དེའི་སྟེང་དུ་བུམ་པ་མེད་པ་དེ་རྟགས་ལ་མི་ལྟོས་མི་དགོས་པར་རྟོགས་ཐུབ་ཀྱི་ར་བ་ངེས་པར་དུ་བུམ་པ་ཚད་མས་མ་དམིགས་ས་ཕྱོགས་ཁོའི་སྟེང་དུ། ངེས་པར་དུ་བུམ་པ་མེད་པར་རྟོགས་པར་བྱེད་པ་ལ་ངེས་པར་དུ་རྟགས་ཤིག་ལ་བརྟེན་ནས་ཡིན་གཅིག་མིན་གཅིག་རྟོགས་མི་དགོས་པ་ཞིག་མངོན་སུམ་གྱིས་རྟོགས་མཁན་ཞིག་ཡོད་པའི་ཕྱིར་རོ། དེ་དེ་ག་རེ་བྱས་པ་རེད་ཟེར་ན་དགག་གཞི་བུམ་པ་ཚད་མས་མ་དམིགས་ས་ཆ་ཁོ་མངོན་སུམ་ལ་སྣང་དུ་རུང་བ་ཡིན་ཙང་དེའི་སྟེང་དུ་བུམ་པ་མེད་པ་དེ་མངོན་སུམ་གྱིས་རྟོགས་ཐུབ་ཀྱི་རེད་ད་མངོན་སུམ་གྱིས་ཤུགས་ལ་རྟོགས་པ་མ་ཡིན་པར་མངོན་སུམ་གྱིས་རྟོགས་ཐུབ་ཀྱི་རེད་ཟེར་ཡག་རེད་ཐུབ་པ་ཡིན་ཙང་ངེས་པར་དུ་རྟགས་བཀོད་དགོས་ཀྱི་མ་རེད་ད། དགག་གཞི་ཕྱི་རྒོལ་གྱི་མངོན་སུམ་ལ་རྩ་བ་ཉིད་སྣང་དུ་མི་རུང་བའི་སྟེང་དུ་འོ་ད། བྱེད་སྟངས་བཀོད་མི་རུང་བ་དེ་ནང་བཞིན་བྱས་བུམ་པ་ཚད་མས་མ་དམིགས་ས་ཕྱོགས་སྟེང་དུ་བུམ་པ་མེད་པར་སྒྲུབ་པ་ལ། སྤྱིར། ཡིན་གཅིག་མིན་གཅིག་གི་རྟགས་ལ་བརྟེན་ནས་སྒྲུབ། མི་དགོས་ཤིང་གང་ཟག་འགའ་ཞིག་ལ་སྒྲུབ་དགོས་མཁན་ཡོད། དེ་ནས་སྤྱིར་མངོན་སུམ་གྱིས་སྒྲུབ་ཐུབ་ཀྱི་འདུག་བ། དེ་ནང་བཞིན་གྱི་དགག་གཞི་ཕྱི་རྒོལ་གྱི་མངོན་སུམ་ལ་སྣང་དུ་མི་རུང་བ་ལ་སྤྱིར་མངོན་སུམ་གྱིས་དེའི་སྟེང་དུ། དགག་བྱའི་ཆོས་ཡིན་ནའང་འདྲ་འདུག་གོ། མེད་པ་དེ་མངོན་སུམ་དུ་རྟོགས་ཐུབ་ཀྱི་མ་རེད་བཏང་ན་རྟོགས་པའི་ཐབས་ཤེས་ག་རེ་བྱེད་དགོས་རེད་ཟེར་ན། རྟགས་ཤིག་ངེས་པར་དུ་བཀོད། རྗེས་དཔག་གཅིག་གིས་ངེས་པར་དུ་རྟོགས་དགོས་རེད། བུམ་པ་ཚད་མས་མ་དམིགས་པའི་ས་ཕྱོགས་ཀྱི་སྟེང་དུ་བུམ་པ་མེད་པར་རྟོགས་པ་ལ་ངེས་པར་དུ་རྟགས་ལ་བརྟེན་ནས་རྟོགས་མི་དགོས། རྟགས་ལ་བརྟེན་ནས་རྟོགས་མཁན་ཅིག་ཨ་ཡོད་ཟེར་ན་ཡོད་རེད་དེ་འདྲ་སྒྲུབ་དགོས་སའི་མི་ཞིག་འདུག་བ། ངེས་པར་དུ་རྟགས་ལ་བརྟེན་ནས། སྒྲུབ་དགོས་མ་རེད། དགག་གཞི་ཕྱི་རྒོལ་གྱི་མངོན་སུམ་ལ་སྣང་དུ་མི་རུང་བའི་སྟེང་དུ་དགག་པ་བྱེད་དགོས་བྱུང་ན་ཡིན་གཅིག་མིན་གཅིག་ངེས་པར་དུ་རྟགས་ལ་མ་བརྟེན་པར་ཐབས་ཤེས་རྩ་བ་ཉིད་ནས་ཡོད་མ་རེད་དེ་ཁྱད་པར་ཆེ་བསྟན་ཡིན་པར་ཡང། རྗེས་དཔག་ངེས་པར་འཇུག་དགོས་པའི་ཕྱིར། ཕྱིར་ཏེ་རྣམ་ངེས་ལས་འགའ་ཞིག་ཏུ་དགག་པ་བྱེད་པ་ཡང་མངོན་སུམ་གྱིས་ནི་བྱ་བ་འོས་པ་མ་ཡིན་ཏེ་ཞེས་གསུངས་པས་འགའ་ཞིག་ཏུ་ཞེས་པ་དགག་གཞི་སྣང་དུ་མི་རུང་བ་དེ་ལ་ཟེར་རྒྱུ་རེད་གོ་རྒྱུ་རེད། དེས་ན་དེ་ལ་དགག་པ་བྱེད་ན་ངེས་པར་རྗེས་དཔག་འཇུག་དགོས་ཚུལ་ཡིན་གཅིག་མིན་གཅིག་རྗེས་དཔག་གི་རྟགས་ནས་སྒྲུབ་དགོས་རེད། བུམ་པ་ཚད་མས་མ་དམིགས་ས་ཕྱོགས་སྟེང་དུ་བུམ་པ་མེད་པ་རྟོགས་པ་ལ

ཕ་གིའི་སྟེང་དུ་མེ་ཁོ་ཡོད་ན་ཡང་མངོན་སུམ་དུ་རྟོགས་མི་ཐུབ་མཁན་དེ་འདྲ་ཡོང་སྲིད་ཀྱི་རེད་མ་རེད། ཕ་ཁོ་ལ་ག་རེ་བྱེད་ཐུབ་ན་དུ་བ་ཡོད་མཐོང་ཡོང་དུས་སུ་དེ་ནས་ཕ་གིར་མེ་འདུག་བ་ཟེར་ལབ་དགོས་ར་བ་འོ་དེ་འདྲ་ཡོང་བ་རེད་ཁོ་དུས་ཚོད་དང་ཐག་རིང་ཐུང་གི་ཡུལ་དང་དུས་ཀྱི་དབང་གིས་གང་ཟག་རྟགས་ལ་བརྟེན་སྒྲུབ་དགོས་ས་ཅིག་ཡོད་གཞན་ཅིག་དང་སྒྲུབ་མི་དགོས་དགག་གཞི་ཕྱི་རྒོལ་གྱི་མངོན་སུམ་ལ་སྣང་དུ་མི་རུང་བ་ལ་ཡུལ་དང་དུས་ག་ལ་ལྟོས་ན་ཡང་མངོན་སུམ་དུ་སྣང་ཐུབ་པ་རྩ་བ་ཉིད་ནས་མེད་ངེས་པར་དུ་རྗེས་དཔག་གིས་དེ་སྒྲུབ་དགོས་དེའི་སྟེང་དུ་དགག་པ་བྱེད་དགོས་བྱུང་ན་དགག་པ་ཟེར་ན་དེའི་སྟེང་དུ་གཅིག་མེད་ཟེར་སྐད་ཆ་བཤད་དགོས་བྱུང་ན་ངེས་པར་དུ་རྗེས་དཔག་འཇུག་དགོས་རེད།

ཁོ་ལ་རྟགས་ཤིག་འཇུག་པ་བྱུང་ན་དེ་ནི་སྣང་རུང་མ་དམིགས་པའི་རྟགས་དགོས་གོ། བྱས་དུས་ད་སྣང་དུ་རུང་བ་ལ་ཡང་དགག་གཞི་དེར་ཟེར། ད་འདིར་ཡ་གི་དེ་ཡན་ནི་མ་ཡོང། སྣང་དུ་རུང་བ་ལ་ཡང་དགག་བྱའི་ཆོས་སུ་བཏགས་པའི་དོན་དེ་ཡོད་ན་ཕྱི་རྒོལ་ལ་སྣང་དུ་རུང་བ་དང་མི་རུང་བ་གཉིས་སུ་ངེས་པ་ལས་མི་རུང་ན་མི་སྣང་མ་དམིགས་པའི་རྟགས་མ་གཏོགས་རྟགས་གཞན་མི་འཇུག་ཟེར་སོང་ང། དེ་ཐག་ཆོད་པར་འདུག་ཅེས། ཐ་ན་དགག་གཞི་ཁོ་ཡང་སྣང་དུ་རུང་དགག་བྱའི་ཆོས་སུ་བཏགས་པའི་དོན་དེ་ཡང་སྣང་དུ་རུང་མཁན་གཅིག་དང་སྣང་དུ་རུང་བ་གཅིག་ལ། དགག་གཞི་དེའི་སྟེང་དུ་ཡོད་ན་སྣང་དུ་མི་རུང་མཁན་གཉིས་ཆགས་འགྲོ་བ་ར་བ།

དགག་གཞི་དེའི་སྟེང་དུ་ཡོད་ན་སྣང་དུ་མི་རུང་མཁན་དེ་ཆགས་སོང་ང། ད་གཅིག་འགའ་ཞིག་ལ། སྤྱིར་བཏང་སྣང་དུ་རུང་བ་མ་ཟད་དགག་གཞི་ཁོའི་སྟེང་དུ་ཡོད་ན་ཡང་སྣང་དུ་རུང་མཁན་གཅིག་ཨ་ཡོད། དཔེར་ན་བུམ་པ་ཟེར་དེ་སྤྱིར་བཏང་སྣང་དུ་རུང་བ་རེད། མ་ཟད་བུམ་པ་ཚད་མས་མ་དམིགས་པའི་ས་ཆ་ཁོའི་སྟེང་དུ་ཡང། བུམ་པ་ཡོད་ན་སྣང་དུ་རུང་གི་མ་རེད། རུང་བ་ཡིན་ཙང་སྤྱིར་སྣང་དུ་རུང་བ་མ་ཟད་དགག་གཞི་དེའི་སྟེང་དུ་སྣང་དུ་རུང་མཁན་ཆགས་འགྲོ་བ་རེད། བྱས་ཙང་དགག་གཞི་སྣང་དུ་རུང་བ་དགག་བྱའི་ཆོས་སུ་བཏགས་པའི་དོན་སྤྱིར་བཏང་སྣང་དུ་རུང་བ་གཉིས་ཀ་ཡིན་པ་གཅིག་ལ་དགག་གཞི་དེའི་སྟེང་དུ་ཡོད་ན་སྣང་དུ་རུང་མཁན་གཅིག་ལ་མི་རུང་བ་གཉིས་ཆགས་འགྲོ་བ་རེད།

སྤྱིར་སྣང་དུ་རུང་ནས་དགག་གཞི་དེར་མངོན་སུམ་ལ་སྣང་དུ་མི་རུང་བ་ལ། ད་ག་རེ་ཟེར་ན་དེར་ཟེར་དུས་ད་དགག་གཞི་དེར་རེད། དེའི་ཟེར་དུས་ད་དགག་བྱའི་ཆོས་སུ་བཏགས་པའི་དོན་དེ་གི། འབྲེལ་ཟླ་སྣང་དུ་རུང་བ་དང་འགལ་ཟླ་སྣང་དུ་རུང་བ་གཉིས་སུ་ངེས་ལ། ཇི་ལྟར། རེད་བ། སྣང་དུ་རུང་བ་ངེས་ལ། ད་འབྲེལ་ཟླ་སྣང་དུ་རུང་བ་དང་འབྲེལ་ཟླ་ཟེར་ན་ཁོའི་འབྲེལ་ཡུལ་གོ་རེད་འབྲེལ་ཡུལ་གོ་སྣང་དུ་རུང་བ་གཅིག་དང། འོ་འགལ་ཟླ་སྣང་དུ་རུང་བ་གཉིས་བཞག་འབྲེལ་ཡུལ་སྣང་དུ་རུང་བ་ལ་འབྲེལ་ཡུལ་གོ་ལ། འོ་དགག་བྱའི་ཆོས་སུ་བཏགས་པའི་དོན་དེ་དང་ངོ་བོ་གཅིག་པ་ཡིན་མཁན་གཅིག་དགག་ཆོས་བཏགས་པའི་དོན་དེ་གི་རྒྱུ་ཡིན་མཁན་གཅིག་དགག་ཆོས་བཏགས་པའི་དོན་དེ་གི་འབྲས་བུ་ཡིན་མཁན་གཅིག་གསུམ་དུ་ཐག་ཆོད་པ་རེད། དགག་བྱའི་ཆོས་སུ་བཏགས་པའི་དོན་དེ་དང་ངོ་བོ་གཅིག་པ་ཡིན་མཁན་གོ་ལ། ཁྱབ་ཆེ་ཆུང་ཡོད་མཁན་གྱི་ངོ་བོ་གཅིག་པ་གཅིག་དང་ཁྱབ་ཆེ་ཆུང་རྩ་བ་ཉིད་དུ་མེད་མཁན་གྱི་ངོ་བོ་ཆེ་ཆུང་ཁྱབ་གཉིས་ཆགས་པ་རེད་གཤའ་མ་དེར་ངོ་བོ་ལ་ཁྱབ་ཆེ་བ་དང་མཉམ་པ་གཉིས་སུ་ངེས་ལ།

འདུག་ཅེས་སྤྱིར་སྣང་དུ་རུང་ནས་དགག་གཞི་དེར་མངོན་སུམ་ལ་སྣང་དུ་མི་རུང་བ་ལ་ཆེས་དེར་དེའི་འབྲེལ་ཟླ་སྣང་རུང་དང་འགལ་ཟླ་སྣང་རུང་གཉིས་སུ་ངེས་ལ། འབྲེལ་ཡུལ་ལ་ངོ་བོ་རྒྱུ་འབྲས་གསུམ་དུ་ངེས་ཤིང་ངོ་བོ་ལ་ཁྱབ་ཆེ་བ་དང་མཉམ་པ་གཉིས་སུ་ངེས་ལ་ཁྱབ་བྱེད་སྣང་རུང་ཡིན་ན་ཁྱབ་བྱེད་མ་དམིགས་པའི་འཇུག་ཚུལ་དང་ཁྱབ་མཉམ་སྣང་དུ་རུང་ན། བཤད་པ་ལྟར་གྱི་རང་བཞིན་མི་བཤད་པ་ལྟར་རྟགས་དེ་ལ། རང་བཞིན་མི་བརྟན་ཏེ་འཇུག་ཚུལ་བཤད་པར་བཤད་པ་ལྟར་གྱི་རང་བཞིན་མ་དམིགས་རྟགས་འཇུག་པའོ། རྒྱུ་སྣང་རུང་ལ་ཡང་ཟེར་ནི། རྒྱུ་སྣང་རུང་ཡིན་ན་རྒྱུ་མ་དམིགས་རྟགས་འཇུག་ཚུལ་དང། ད་འབྲས་བུ་སྣང་དུ་རུང་ན་འབྲས་བུ་ཡིན་ཙམ་བཀག་པས་འགོག་མི་ནུས་པས།

དེ་ལྟ་ན་ད་དེ་འདྲའི་འབྲེལ་ཡུལ་གོ་ལ་ཀར་དགག་བྱར་བཏགས་པའི་དོན་གྱི་འབྲེལ་ཡུལ་དེ་ལ་ག་ཚོད་ཐག་ཆོད་སོང། ངོ་བོ་རྒྱུ་འབྲས་ངོ་བོ་ལ་ཁྱབ་ཆེ་ཆུང་གཉིས་བྱས་པས་བཞིར་གྲངས་ངེས་པ་ཡིན་ཙང་འབྲེལ་ཟླ་མ་དམིགས་པའི་རྟགས་ལ་བཞིར་གྲངས་ངེས་ཏེ་དྲུག་གོ། དེ་རྒྱུ་མཚན་རྟགས་མ་འབྱུང་བས་དེ་ལས་གཞན་དུ་གང་དུ་ཡང་མ་བཤད་དོ། དེ་འབྲེལ་ཟླ་མ་དམིགས་པའི་རྟགས་ལ་བཞི་ལས་ལྷག་པ་ཡོད་པ་མ་རེད་དེ། དགག་བྱའི་ཆོས་སུ་བཏགས་པའི་དོན་དེ་གི་འབྲེལ་ཡུལ་དེ་ལ་ངོ་བོ་རྒྱུ་འབྲས་བཞི་ལས་ལྷག་པ་མེད་པའི་ཕྱིར་ཟེར་རྒྱུ་རེད་དེ་རེད། ད་ཡིན་ཀྱང་འབྲས་བུ་མ་དམིགས་པ་རྟགས་སུ་བཀོད་པ་དེ་འབྲས་བུ་ཡིན་པ་ཙམ་མ་དམིགས་པ་རྟགས་སུ་བཀོད་ན་འགྲིག་གི་མི་འདུག་དངོས་འབྲས་གཅིག་མ་དམིགས་པ་རྟགས་སུ་བཀོད་དགོས་འདུག་གསུངས།